ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་བཅོ་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་ལྔ་གཟའ་སྤེན་པའི་སྔ་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་དང་ལས་རིམ་ཁག་ངོ་སྤྲོད་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་རིག་འཛིན་ཆོས་སྒྲོན་བཅས་ང་ཚོ་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁེ་ན་ཌའི་གཟིགས་སྐོར་ཁག་ལེགས་པར་གྲུབ་ནས། ཨ་མི་རི་ཀའི་མི་ནི་སོ་ཊ་མངའ་སྡེའི་ནང་ལ་ཕེབས་འབྱོར་གནང་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་མ་འོངས་སློབ་ཡོན་གནང་ཕྱོགས་ཀྱི་ཐད་ལ་སློབ་ཕྲུག་དང་གོ་བསྡུར་གྱིས་ཡར་རྒྱས་གཏོང་ཕྱོགས་སོགས་ཀྱི་དམིགས་ཏེ་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་སློབ་ཡོན་ཚན་པའི་འགན་འཛིན་དང་ལས་བྱེད་རྣམ་གཉིས་རྒྱ་གར་ལྷོ་ཕྱོགས་ཁུལ་དུ་མཐོ་རིམ་འགྲིམ་བཞིན་པའི་སློབ་མ་རྣམས་ལ་གོ་རྟོགས་ཀྱི་ལས་འགུལ་སྤེལ་བཞིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་ནང། ཉེ་ཆར་འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་དང་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་ལ་ཨ་མི་རི་ཀའི་རྒྱལ་ཡོངས་དམངས་གཙོ་ཐེབས་རྩ་ཚོགས་པས་སྙིང་སྟོབས་ཀྱི་གཟེངས་རྟགས་ཕུལ་ཡོད་པ་ལྟར། ཨ་མི་རི་ཀའི་རྒྱལ་ཡོངས་དམངས་གཙོ་ཐེབས་རྩ་ཚོགས་པའི་སྙིང་སྟོབས་ཀྱི་གཟེངས་རྟགས་འདི་དང་འབྲེལ་ནས་བོད་ནང་གི་ཆབ་སྲིད་ཀྱི་བཙོན་པ་རྣམས་ཀྱི་གནས་སྟངས་དང། རྒྱལ་སྤྱིའི་སྤྱི་ཚོགས་དང་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གིས་བོད་ནང་གི་ཆབ་སྲིད་ཀྱི་བཙོན་པ་རྣམས་གློད་བཀྲོལ་ཆེད་ལས་འགུལ་སྤེལ་ཕྱོགས་སོགས་ཀྱི་ཐད་ལ། ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་དང་ལྷན་དུ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། ཁེ་ན་ཌའི་ནང་གི་མཛད་འཆར་ཁག་ལེགས་གྲུབ་ཟིན་ཡོད་པའི་སྐོར་ལ་ཁེ་ན་ཌ་ནས་འདི་གའི་གསར་འགོད་པ་ཨུ་རྒྱན་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། དེའི་ནང་ལ་ཡང་གཙོ་བོ་གོང་ས་མཆོག་གི་ཡང་སྲིད་ཐད་ལ་ཡང་ཨ་རིའི་གཞུང་གི་སྲིད་བྱུས་ཀྱི་ལངས་ཕྱོགས་ཀྱིས་གཏན་འབེབས་བྱས་ཡོད་རེད་དེ་ཁེ་ན་ཌ་ནས་ད་རིང་མིན་གྲོས་ཆོད་ཀྱི་ལམ་ནས་ནས་རེད་དེ་ག་ནང་བཞིན་ཡང་སྲིད་གཞུང་གི་ངོས་ཕྱོགས་ནས་དེའི་སྒང་ལ་ཡང་ལངས་ཕྱོགས་འཛིན་དགོས་ཡ་གི་སྒང་ལ་ཁེ་ནེའི་སྒང་ལ་ཕར་ཚུར་གོ་བསྡུར་བྱས་རྗེས་གྲོས་ཚོགས་འཐུས་མི་ཚོས་དེ་ལ་ཡང་ཨ་ནི་ཅིག་མོས་མཐུན་དང་རྒྱབ་སྐྱོར་ཡོད་པའི་རྣམ་པ། སྟོན་སོང་དེ་ག་ནང་བཞིན་མ་འོངས་པ་ད། མགྱོགས་པོ་དེའི་སྒང་ལ་ཡང། ཨ་ནི་ཁོ་རང་ཚོའི་ངོས་ཕྱོགས་ནས། ཅིག་ལས་གཞི་འདྲ་ཅིག་བྱེད་ཀྱི་ཡིན་པའི་ངེས་ཤེས་ཤིག་ཐོབ་སོང་ཅིག་ཅིག་ཤོད་ཡ་ཡིན། ཟླ་འདིའི་ཚེས་ཉི་ཤུ་གསུམ་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ནས་ཁེ་ན་ཌའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་རྒྱལ་སྤྱིའི་ཡར་རྒྱས་ཚན་པའི་གནད་ཡོད་མི་མི་སྣ་ཁག་ཅིག་དང་མཇལ་འཕྲད་གནང་ནས་རྒྱ་ནག་གཞུང་གི་གདུག་རྩུབ་ཀྱི་སྲིད་བྱུས་འོག་བོད་པའི་ཆོས་དང་རིག་གཞུང་རྩ་མེད་གཏོང་བཞིན་པའི་གནས་སྟངས་ཁག་ལ་འགྲེལ་བརྗོད་གནང་བ་དང་སྦྲགས་ཁེ་ན་ཌའི་གཞུང་ནས་མཐུན་ཕྱོགས་རྒྱལ་ཁབ་ཨ་རི་གཙོ་བོར་གྱུར་པའི་བོད་དོན་སྲིད་བྱུས་དང་འབྲེལ་བའི་སྐོར་ལ་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་རྒྱ་ནག་གཞུང་ལ་གདོང་ལེན་གནང་དགོས་པའི་རེ་འདུན་དང་དེ་མིན་ཁེ་ན་ཌའི་གཞུང་ནས་ཤེས་ཡོན་སླད་རྒྱ་བལ་འབྲུག་གསུམ་ནང་གི་བོད་པའི་བུ་ཕྲུག་རྣམས་ལ་དཔལ་འབྱོར་རོགས་སྐྱོར་གནང་བ་སྔར་ལྷག་རྒྱུན་འཁྱོངས་ཡོང་བའི་འབོད་སྐུལ་ཞུས་པ་བཞིན་གང་ཐུབ་གནང་རྒྱུའི་ཞལ་བཞེས་ཐོབ་པ་བྱང་ཨ་རིའི་དོན་གཅོད་འབུམ་རམས་པ་རྣམ་རྒྱལ་མཆོག་གྲུབ་ལགས་ནས་ཞལ་པར་བརྒྱུད་ནས་འགྲེལ་བརྗོད་གནང་བྱུང། དོན་དག་ལ་ད་ལྟ་བར་དུ་ཡང་གཅིག་ཤེས་ཡོན་རེད། དཔལ་འབྱོར་གྱི་རོགས་རམ་གནང་གི་ཡོད་པ་དེ་གའི་མུ་མཐུད་ནས་རྒྱུན་འཁྱོངས་བྱས་ཨ་ནི་དེ་སྔར་ལས་ལྷག་ཨེ་དགེ་ད་གཅིག་ཡང་རྒྱབ་སྐྱོར་ཡོང་ཨེ་དགེ་གང་ལ་ཡག་གོ་འདུག་བྱས་བྱས་ཨ་ནི་དེའི་ཡ་གྱལ་འདྲ་ཨེ་དགེ། གྲོས་ཚོགས་ཀྱི་ཡང་འབྲེལ་ཡོད་ལྟ་འཐུས་མི། ཨ་ནི་དེ་ཞུ་བ་ཡིན་ན Parliamentary Secretary for International Development བཅུག་ཡོད་འདུག་པ་དེ་ནང་བཞིན་ཡང་ནི། Canada གྱི་བློན་ཆེན་ཁག་བཞི་ལ་ཡང་དེ་འདྲའི་མཇལ་བཅར་བཀའ་མོལ་གནང་ཡས་གོ་སྐབས་བྱུང་སོང། དེ་མིན་ཁེ་ན་ཏའི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་སྐུ་ཞབས་ཨ་རིབ་ཝི་རཱ་ནི་ལགས་ཉེ་ཆར་ཁེ་ན་ཏའི་ཁྲིམས་དོན་བློན་ཆེན་དུ་བསྐོ་བཞག་གནང། སོང་ཙང་ཁེ་ན་ཏའི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་སྐུ་ཞབས་ཇེམ་སི་མེ་ལོ་ནི་ལགས་ཚོགས་གཞོན་ནས་ཚོགས་གཙོར་ལས་འགན་བཞེས་གནང་བར་མ་འོངས་བོད་དོན་དང་འབྲེལ་བའི་ཐོག་ལ་ལས་དོན་གནང་ཕྱོགས་སྐོར་ལ་མཇལ་འཕྲད་ཞུས་ནས་གོ་བསྡུར་གནང་བར་མུ་མཐུད་གསུང་རྒྱུར། ཆ་ཤས་དང་འདམ་པའི་ཐོག་ནས་གྲ་སྒྲིག་ག་རེ་ག་རེ་བྱས་པ་ཡོད་མེད་དེ་དེའི་སྐོར་གོ་བསྡུར་བྱུང་སོང། དེའི་སྐབས་ལ་ཡང་ཡང་གྲོས་ཚོགས་འཐུས་མི་ཁག་ཅིག་བཅས་མཉམ་ཞུགས་བྱུང་སོང་ཅེས་བརྗོད་ཞུ་ཡ་ཡིན། དཔེར་ན Peter McKay རེད་དེ་ནང་བཞིན Scott Davidson དེ་ནང་བཞིན་གྲོས་ཚོགས་འཐུས་མི

གནང་བྱས། ཚོགས་འདུ་དེ་ག་ཡག་ཐག་ཆོད་བྱུང་སོང་ཅེས་བརྗོད་ཞུ་ཡ་ཡིན།
ད་ཐེངས་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ནས་ཁ་ནཱ་ཏའི་རྒྱལ་སའི་ཁུལ་དུ་ཉིན་གྲངས་བཞིའི་རིང་བརྒྱུད་ལམ་ཁག་ཅིག་ལ་བཅར་འདྲི་གནང་བ་དང་སློབ་སྟོན་ལྟེ་གནས་ཁང་གི་འཐུས་མི་ཁག་ཅིག་དང་དེ་མིན་ཁ་ནཱ་ཏའི་བློན་ཆེན་བཞི་དང་ཕྱི་སྲིད་ལས་ཁུངས་ཀྱི་འཐུས་མི་གྲོས་ཚོགས་ཀྱི་འཐུས་མི་བཅས་ཁྱོན་མི་སྣ་སུམ་ཅུ་སོ་གཉིས་ལྷག་ཙམ་ཞིག་དང་ལྷན་དུ་མཇལ་མོལ་གནང་ནས་བོད་ནང་གི་ཛ་དྲག་གནས་སྟངས་དང་གོང་ས་མཆོག་གི་ཡང་སྲིད་ཐོག་རྒྱ་གཞུང་གིས་ཐེ་བྱུས་བྱེད་བཞིན་པ་བཅས་ལ་ཁེ་ན་དྲ་གཞུང་གི་ངོས་ནས་སྲིད་བྱུས་ཤིག་འཛིན་དགོས་པའི་རེ་འདུན་གནང་བ་བཅས་ཀྱིས་ཕན་ཐོགས་བྱུང་བ་འགྲེལ་བརྗོད་གནང་བྱུང། སྤྱི་ཡོངས་ཀྱི་ཨ་ནི་ད་ལན་དཔལ་ལྡན་སྲིད་སྐྱོང་མཆོག་གིས Halifax དང་ཨ་ནི་དེ Ottawa འི་ཉིན་བཞི་གི་མཛད་འཆར་དེ་ག་ཡག་ཐག་ཆོད་བྱུང་སོང་ཅེས་ཞུ་འདོད་བྱུང། དེ་བཞིན་ཁེ་ན་དྲ་བོད་དོན་ལྷན་ཚོགས་འགན་འཛིན་ཤེས་རབ། མཐར་ཕྱིན་ལགས་ནས་ཉིན་གྲངས་བཞིའི་རིང་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ནས་ཁེ་ན་ཏྲའི་གཞུང་གི་བློན་ཆེན་དང་གྲོས་ཚོགས་ཀྱི་འཐུས་མི་དེ་བཞིན་གཞུང་འབྲེལ་མ་ཡིན་པའི་གནད་ཡོད་མི་སྣ་མང་པོ་ཞིག་དང་མཇལ་མོལ་གནང་བ་བརྒྱུད་བོད་དོན་ཐོག་ཁེ་ན་ཏྲའི་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་ལ་གོ་རྟོགས་དང་རྒྱབ་སྐྱོར་གྱི་ཕན་ཐོགས་ཆེན་པོ་བྱུང་བར་ངོས་འཛིན་གནང་བཞིན་ཡོད་པ་དང། ལྷན་དུ་ཁ་ན་ཏྲ་བོད་དོན་ལྷན་ཚོགས་ནས་ཞུ་གཏུག་གི་ལས་འགུལ་ད་བར་གཞོགས་འདེགས་གནང་ཐུབ་པར་སྤྲོ་བ་བྱུང་བ་མུ་མཐུད་འགྲེལ་བརྗོད་གནང་བྱུང།
ཞུ་གཏུག་བྱས་པའི་གི་ཤུགས་རྐྱེན་དེ་ཤུགས་ཆེན་པོ་ཞིག་ཐེབས་དགོས་པ་རེད་ང་རང་ཚོ་གི་དམངས་གཙོའི་གདམ་བྱ་དབུ་ཁྲིད་ཡུལ་དུ་ཕེབས་པའི་སྐབས་སུ། དེའི་རྐྱེན་གྱིས་ད་ང་རང་ཚོ་ནས་འདི་ཁ་ན་ཏྲ་ལ་ཞུ་གཏུག་གི་ཚོགས་པ་ཆགས་བསྡད་དུས་ཀ་ལ་དམངས་གཙོའི་དབུ་ཁྲིད་ལ་ཅིག་སོ་སོའི་ངོས་ནས་རོགས་པ་བྱས་དེའི་ལས་འགན་གལ་ཆེན་པོ་ཆགས་བསྡད་ཡོད་རེད་དེའི་དོན་ཚན་གལ་ཆེན་པོ་ཞིག་ངོས་འཛིན་བྱས་རྗེས་ཉིན་ཞིག་གི་ལས་འགུལ་དེ་ཚོ་ཚང་མ་གྲ་འགྲིག་པོ་དོན་ཚན་ཐོན་ཡག་པོ་ཅིག་བསྒྲུབས་སོང་ཞུ་བ་ཡིན་ལགས། ད་དུང་སྲིད་སྐྱོང་མཆོག་གིས་ཁེ་ན་ཏྲའི་མཛད་འཆར་ཁག་ལེགས་པར་བསྒྲུབས་ནས་ཨ་རིའི་མེ་ནི་སོ་ཏའི་ཁུལ་དུ་གཞུང་འབྲེལ་འཚམས་གཟིགས་གནང་རྒྱུའི་མཛད་འཆར་དང་ཕྱོགས་མཚུངས་ཡུ་རོབ་ཀྱི་རྒྱལ་ཁབ་ཁག་གསུམ་གྱི་ནང་དུ་ཕེབས་རྒྱུའི་མཛད་འཆར་ཡོད་པར་འབྲེལ་ཡོད་ནས་མུ་མཐུད་ངོ་སྤྲོད་གནང་བྱུང་ཁེ་ན་ཏྲའི་གྲོང་ཁྱེར་ཀྲོ་རོན་ཏོ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་རྒྱང་སྲིང་ཞུ་གི་ཡོད།

དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་ཨ་མི་རི་ཀའི་མི་ནི་སོ་ཏའི་ནང་འཚམས་གཟིགས་ཀྱིས་ས་གནས་མང་ཚོགས་དང་གཞོན་སྐྱེས་ཚོར་བཀའ་སློབ་གནང་རྒྱུའི་མཛད་འཆར་ཡོད་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཟླ་བ་འདིའི་ཚེས་ཉི་ཤུ་ནས་བཟུང་ཁ་ན་ཏའི་ནང་ཕེབས་ཏེ་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་དང་ས་གནས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་སོགས་མཇལ་འཕྲད་དང Halifax ལྷན་ཚོགས་ནང་མཉམ་ཞུགས་གནང་བ་སོགས་ཀྱི་མཛད་རིམ་ཁག་ལེགས་པར་གྲུབ་སྟེ་ཚེས་ཉི་ཤུ་བཞི་ཉིན་ཨ་རིའི་མི་ནི་སོ་ཏའི་མངའ་སྡེའི་ནང་ས་གནས་བོད་མི་ཚོར་བླང་དོར་བཀའ་སློབ་གནང་རྒྱུ་ཚུད་ཉིན་གྲངས་གཉིས་ཙམ་རིང་མཛད་རིམ་ཁག་ཅིག་སྐྱོང་གནང་འཆར་ཡོད་འདུག་དེ་འདྲ་ཡིན་དུས་སྲིད་སྐྱོང་མཆོག་གིས་ཁུལ་དེའི་མཛད་འཆར་སྐོར་འདི་ནས་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཀུན་དགའ་ཉི་མ་ལགས་སུ་བཀའ་འདྲི་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། ཨ་མི་རི་ཀའི། ནུབ་ཀྱི། མི་ནི་སོ་ཏའི་ནང་ལ་ད་བོད་མི་གཏན་སྡོད་མང་ཤོས་ཅིག་རེད་ནིའུ་ཡོག་གི་རྗེས་སུ། ཚེས་ཉི་ཤུ་རྩ་བཞི་ནས་བྱས། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་ཕེབས་ཀྱི།

ང་ཚོ་ཅིག་གསོལ་སྟོན་འདི་ལས་སྔོན་མ་ནས་ཅིག་བསམ་བློ་གནང་ཅིག་ཡོད་རེད་འདི་དང་དེ་དམིགས་བསལ་དེ་རིང་ང་རང་ཚོ་ད་ལྟ་རྒྱུན་ལས་སྐབས་ཀྱི་ཁོང་དུ་དེ་འདྲའི་ཞུས་ཏེ་གཞུང་འབྲེལ་གྱི་འཚམས་གཟིགས་འདི་ལྟ་གཞོན་སྐྱེས་ཚོ་ལ་ཨ་ནི་ཅིག་སྒྲིག་འཛུགས་དང་དེ་འདྲའི་དེང་སང་བོད་པའི་གནད་དོན་འདི་སྐོར་ལ་ཡང་དུ་ཅིག་གཞོན་སྐྱེས་ལྷན་དུ་ཨ་ནི་ཅིག་བགྲོ་གླེང་ཞུས་ཏེ་དེ་འདྲའི་གྱི་གཙོ་བོ་ཚུལ་ཤོས་འདི་སྒང་ལ་ཡང་ང་ཚོ་རེ་འདུན་ཞུས་ཡོད་ཁོང་སྲིད་སྐྱོང་མཆོག་ལ་ཡང། ལགས་ལགས་སོ། ཐུགས་རྗེ་གནང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་རྒྱ་གར་གྱི་སྦི་ཧར་དང་ཇར་ཁཱན་མངའ་སྡེའི་ནང་ལ་ཕེབས་ནས་བོད་དོན་ཞུ་གཏུག་གནང་རྒྱུ་ཡིན་འདུག་དེ་ཡང་བོད་མི་མང་སྤྱི་འཐུས་ལྷན་ཁང་ནས་རྒྱ་གར་ནང་ལ་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་བཞིན་པའི་ཆ་ཤས་སུ་སྤྱི་འཐུས་བསྟན་འཛིན་འཇིགས་བྲལ་ལགས་དང། སྤྱི་འཐུས་ཀུན་དགའ་བསོད་སྟོབས་ལགས་རྣམ་གཉིས་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དྲུག་ནས་ཕྱི་ཟླ་བཅུ་གཉིས་པའི་ཚེས་དགུ་བར་རྒྱ་གར་གྱི་སྦི་ཧར་དང་ཇར་ཁཱན་མངའ་སྡེའི་ནང་ཕེབས་ནས་བོད་དོན་ཞུ་གཏུག་གནང་རྒྱུ་ཡིན་འདུག། དེ་ཡང་སྤྱི་འཐུས་རྣམ་གཉིས་ཚེས་ཉི་ཤུ་དྲུག་ཉིན་རན་ཅི་ས་ཁུལ་དུ་ཕེབས་ཐོན་གནང་རྒྱུ་དང་དེ་ནས་ཕྱི་ཚེས་གཅིག་ཉིན་པཊ་ན་དང་དེ་རྗེས་ཕྱི་ཟླ་བཅུ་གཉིས་པའི་ཚེས་དྲུག་ཉིན་ག་ཡཱ་དུ་ཕེབས་འབྱོར་གནང་རྒྱུའི་མཛད་འཆར་འདུག་ཡང་ཉེ་སྔོན་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་གསུམ་ཉིན། བོད་མི་མང་སྤྱི་འཐུས། སློབ་དཔོན་ཐུབ་བསྟན་རྒྱལ་མཚན་ལགས་དང་སྤྱི་འཐུས་དབང་འདུས་རྡོ་རྗེ་ལགས་སྤྱི་འཐུས་པད་མ་མཚོ་ལགས་བཅས་ལས་གྲུབ་པའི། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་ནས་ཨུ་ཏར་ཁཱནྡི་མངའ་སྡེའི་དེ་ར་དུན་གྲོང་ཁྱེར་ནང་བོད་དོན་ཞུ་གཏུག་གནང་བའི་སྐབས། སྐུ་ཚབ་ཚོགས་ཆུང་ནས་ལྡེ་ར་ལྡུན་གྲོང་ཁྱེར་གྱི་སྤྱི་ཁྱབ་པ་སྐུ་ཞབས་སུ་ནིལ་ཡུ་ནི་ཡལ་གྷ་མ་མཆོག་དང་གྲོས་ཚོགས་ཀྱི་འཐུས་མི་བྷི་ནོ་ཅཱ་མོ་ལི་དང། སན་ཇིབ་ཀུམ་པར་སུན་དར་ཡལ་མཆོག་དེ་བཞིན་ལྡེ་ར་ལྡུན་གྱི་བརྙན་འཕྲིན་ལས་ཁང་གི་རྩོམ་སྒྲིག་པ་སོགས་མཇལ་འཕྲད་དང་བཅར་འདྲིའི་སྐབས། ལོ་རྒྱུས་ཀྱི་ཐོག་ནས་རྒྱ་གར་དང་བོད་ཀྱི་འབྲེལ་བ་དང་ད་ལྟའི་བོད་ནང་གི་གནས་སྟངས་སོགས་ཀྱི་སྐོར་འགྲེལ་བརྗོད་གནང་བཞག། ཡང་དེ་ཉིན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་གཏུག་ཚོགས་ཆུང་ནས། Uttarakhand མངའ་སྡེའི་སྤྱི་ཁྱབ་དྲུང་ཆེ་ཆེན་མོ Sukhbir Singh Sindhu མཆོག་དང། ནང་སྲིད་དྲུང་འཕར་ལྕམ Nivedita Kumar རྣམ་གཉིས་མཇལ་འཕྲད་གནང་ནས་རྒྱ་གར་དབུས་གཞུང་དང་མངའ་སྡེའི་གཞུང་ནས་ད་བར་མངའ་སྡེ་དེའི་ནང་གནས་སྡོད་གནང་མཁན་བོད་མི་ཚོར་མི་ལོ་བཅུ་ཕྲག་མང་པོའི་རིང་མཐུན་འགྱུར་རོགས་རམ་གནང་བར་ཐུགས་རྗེ་ཆེ་ཞུས་བཞག་ལྷག་པར་དུ་རྒྱ་གར་དབུས་གཞུང་གིས་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་བོད་མིར་མཐུན་རྐྱེན་སྦྱོར་སྤྲོད་ཀྱི་ཁྲིམས་འཆར་གཏན་འབེབས་གནང་བར་དགའ་བསུ་ཞུས་པ་དང་སྦྲགས། བོད་མིར་མུ་མཐུད་ནས་རྒྱབ་སྐྱོར་གནང་སྐྱོང་ཡོང་བའི་འབོད་སྐུལ་ཞུས་བཞག། མངའ་སྡེའི་སྤྱི་ཁྱབ་དྲུང་ཆེ་མཆོག་དང་ནང་སྲིད་དྲུང་འཕར་རྣམ་གཉིས་ནས་ཀྱང། མངའ་སྡེའི་ནང་གནས་སྡོད་གནང་མཁན་བོད་མིར། མུ་མཐུད་ནས་མཐུན་འགྱུར་རོགས་རམ་གནང་རྒྱུའི་ཞལ་བཞེས་གནང་བཞག།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ང་ཚོས་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་དབུས་བོད་མིའི་སྒྲིག་འཛུགས་ཀྱི་ཁྲིམས་ཞིབ་པ་ཆེ་བ་དང་བཀའ་བློན་ཟུར་པ་ཕུན་རབ་བློ་བཟང་དར་རྒྱས་ལགས་ཁ་ས་དགོངས་པ་རྫོགས་པའི་ཡིད་སྐྱོའི་གནས་ཚུལ་འདུག་དེ་ཡང་ཁྲིམས་ཞིབ་པ་ཆེ་བ་ཟུར་པ་ཕུན་རབ་བློ་བཟང་དར་རྒྱས་མཆོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་གསུམ་ཉིན་དགོངས་པ་རྫོགས་ཡོད་འདུག་དམ་པ་ཁོང་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བདུན་ལོར་བོད་ཀྱི་རྒྱལ་ས་ལྷ་སར་འཁྲུངས་ཤིང་ཆུང་དུས་ནས་བོད་ཡིག་སློབ་གཉེར་གནང་བ་དང་དེ་ནས་རིམ་པས་ཀ་སྦུག་ཏུ་དབྱིན་ཇིའི་སྐད་ཡིག་སློབ་སྦྱོང་གནང་ཞོར་བོད་ཡིག་སློབ་ཁྲིད་གནང་ཡོད་འདུག་རིམ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུའི་འགོ་སྟོད་དུ་རྒྱ་གར་ལྷོ་ཕྱོགས་ལུགས་བསམ་གཞིས་ཆགས་སུ་དགེ་རྒན་གྱི་ཕྱག་ལས་གནང་བ་དང་དེ་ནས་བོད་མི་མང་དབུས་གཙང་སྤྱི་འཐུས་སུ་འདེམས་ཐོན་བྱུང་བས་མ་ཟད་སྤྱི་འཐུས་ཚོགས་གཞོན་གྱི་ཐུགས་འགན་ཡང་བཞེས་ཡོད་པ་རེད་རིམ་པས་སྐབས་དེའི་བཙན་བྱོལ་བོད་གཞུང་གི་བཀའ་བློན་གྱི་ཐུགས་འགན་ལོ་མང་རིང་བཞེས་ཤིང་དབུས་སྤྱི་ཁྱབ་འོས་བསྡུའི་འགན་འཛིན་གྱི་ཐུགས་འགན་ཡང་བཞེས་ཡོད་རེད་ལ་མཐའ་མ། ཁྲིམས་ཞིབ་པ་ཆེ་བར་བསྐོ་གཞག་བྱུང་བ་ལྟར་ཕྱག་ལས་གནང་སྟེ་ཕྱི་ལོ་ཉིས་སྟོང་གཉིས་ལོར་བགྲེས་ཡོལ་དུ་ཕེབས་ཡོད་པ་བཅས་སྐུ་ཚེ་ཧྲིལ་པོ་བཙན་བྱོལ་སྤྱི་ཚོགས་ཀྱི་ཀ་བ་གསུམ་ཀའི་ནང་ཐུགས་འགན་བཞེས་མྱོང་མཁན་ཞིག་དང། བགྲེས་ཡོལ་ཕེབས་ཟིན་པའི་རྗེས་སུའང ༸གོང་ས་ཏཱ་ལའི་བླ་མའི་འཛམ་གླིང་སྤྱི་ཡོངས་འོས་འགན་ཐེབས་རྩ་ཁང་གི་ཚོགས་མི་གནང་བ་སོགས་མཛད་རྗེས་ཅན་གྱི་མི་སྣ་ཞིག་ཡིན་པ་རེད། བཀའ་ཟུར་ཕུན་རབ་བློ་བཟང་དར་རྒྱས་མཆོག་སྐུ་འཚོ་བཞུགས་སྐབས་རྒྱུས་མངའ་ཡོད་མཁན་སྲི་ཞུའི་ལས་བྱེད་ཟུར་པ་བུ་ཆུང་ཚེ་རིང་ལགས་ནས་དམ་པ་དེའི་སྐུ་ཚེའི་མཛད་འཕྲིན་སྐོར་འདི་ལྟར་གསུང་གི་འདུག། སྐུ་ངོ་བློ་དར་ལགས་དམ་པ་ཁོང་སྐུ་ཚེ་ཧྲིལ་པོ་གཅིག་རྒྱལ་བ་རིན་པོ་ཆེ་དང་བོད་མི་སྤྱི་པའི་དོན་དག་ལ་གཅིག་ཞབས་འདེགས་ཞུ་མཁན་གྱི་གང་ཟག་ཅིག་ཆགས་བསྡད་ཡོད་རེད་ད་ངས་ཁོང་ང་ཚོ་སྦེལ་ཀོབ་ཀྱི་གཞིས་ཆགས་ལ་ཐོག་མ་ཉིད་ནས་ཅིག་ཅིག་ཕྱག་ལས་གནང་མ་ནས་ཆད་ཆད་དེ་འདྲའི་སྐུ་ངོ་གི་ཕྱག་ལས་དེ་ཚོ་སེམས་ལ་ཡོད་པ་བཞིན་སྐུ་ངོས་ཐོག་མར་གཞིས་ཆགས་ཀྱི་ཅིག་གི་མི་མང་ལ་ཅིག་སློབ་གསོའི་གནད་དོན་ཐོག་རེད་དེ་ནས་གཞིས་ཆགས་མཉམ་འབྲེལ་ལ་ཕྱག་ལས་ད་ག་ནང་བཞིན་གཞིས་ཆགས་ཀྱི་སྤྱི་ཚོགས་ཀྱི་བདེ་དོན་དེ་ནས་ཡར་རྡ་རམ་ས་ལ་ཕེབས་བྱས་སྤྱི་འཐུས་བྱས་དེ་ནས་ང་ཚོའི་བོད་མིའི་སྒྲིག་འཛུགས་ཀྱི་འཛིན་སྐྱོང་ནང་ལ་ཞུགས་དེ་ནས་མཐའ་མ་དེ་ད་ཁྲིམས་ཞིབ་པ་གནང་བྱས་གང་ལྟར་དེ་ཚང་མའི་ནང་ལ་ང་ཚོ་ལ་ད་ཐོག་མ་ཉིད་ནས་ཛ་དྲག་དུས་ཚོད་ནས་བྱས་བྱས་ཐུགས་ཕན་གསོས་མེད་ཅེས་ད་དེའི་རྗེས་ལ་ད་རྒྱལ་བ་རིན་པོ་ཆེ་གི་བོད་མིའི་སྒྲིག་འཛུགས་དེ་དམངས་གཙོའི་སྒྲིག་འཛུགས་དེ་སྲ་བརྟན་བཟོ་ཡ་ཐད་དུ་ད་ཕྱག་ལས་རབ་ཏུ་རིང་བ་ལ་ཅིག། རམ་འདེགས་ཞུ་མཁན་ཞུས་ནའང་རེད་ཞབས་ཕྱི་ཞུ་མཁན་ད་གང་ལྟར་འདི་འདྲ་ཅིག་ཆགས་བསྡད་རེད། སྐུ་ངོ་གིས་ལྟ་འདུག་ཅིག་ང་ཚོའི་མཛད་པ་ཁྲིམས་ཅིག་ཟེར་ན་དཔེར་ན། མི་དམངས་དམངས་ཀྱི་གནད་དོན་གྱི་ཐོག་ལས་ཅིག་ཐུགས་ཁུར་བཞེས་པ་དང་ཡང་གང་ལ་ཅིག་གཞུང་གི་ཆབ་སྲིད་ཐོག་ལས་ཐུགས་ཁུར་བཞེས་གནང་མཁན་འདི་འདྲ་ཅིག་ཆགས་དེ།
ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་ལས་ཚབ་ཤེས་རིག་བཀའ་བློན་ཐར་ལམ་སྒྲོལ་མ་དབུ་བཞུགས་ཐོག་བཀའ་ཟུར་དམ་པ་དེའི་མཛད་རྗེས་དྲན་གསོ་ཞུ་བ་དང་གུས་འདུད་མཚོན་ཆེད

རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་གསར་འགྱུར་མུ་མཐུད་དེ་གསན་བཞུགས་རོགས་གནང་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་ནང་བོད་རང་བཙན་སློབ་ཕྲུག་ཚོགས་པའི་ཡན་ལག་གཉིས་གསར་འཛུགས་གནང་འདུག་འདི་ག་རླུང་འཕྲིན་ཁང་ནས་ཤེས་རྟོགས་བྱུང་བར་གཞིགས་ན་བོད་རང་བཙན་སློབ་ཕྲུག་ཚོགས་པའམ་ཡོངས་གྲགས་སུ Students for Free Tibet ཞེས་པའི་གཞུང་འབྲེལ་མ་ཡིན་པའི་བོད་དོན་གོ་རྟོགས་དང་ལས་འགུལ་སྤེལ་མཁན་གྱི་ཚོགས་པ་དེ་བཞིན་ཨ་རི་ནས་འགོ་བཙུགས་ཏེ་ད་ལྟའི་ཆར་འཛམ་གླིང་ཡུལ་གྲུ་གང་སར་ཡོད་པ་དང་ལས་འགུལ་ཡང་གཞི་རྒྱ་ཆེན་པོ་སྤེལ་ཐུབ་ཀྱི་ཡོད་རེད་འོན་ཀྱང་རྒྱ་གར་ནང་དེ་ཙམ་རྒྱ་ཆེན་པོ་མེད་ཀྱང་ཉེ་ཆར་གནད་འགག་ཆེ་བའི་རྒྱ་གར་དང་བོད་ཀྱི་ས་མཚམས་སུ་ཁེལ་བའི་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་ནང་བོད་རང་བཙན་སློབ་ཕྲུག་ཚོགས་པའི་ཡན་ལག་གཉིས་ཙམ་གསར་འཛུགས་ཐུབ་པ་བྱུང་བའི་སྐོར་བོད་ཀྱི་རྩོམ་པ་པོ་དང་བོད་དོན་ལས་འགུལ་བ་བསྟན་འཛིན་བརྩོན་འགྲུས་ལགས་ནས་སྐུལ་མ་དང་བཅས་ལམ་སྟོན་འོག་གསར་འཛུགས་ཐུབ་པས་མ་ཟད་ཁ་ས

ད་ལྟ་ཨ་རུ་ན་ཅལ་ཁུལ་གྱི་ཆོས་རིག་ལས་ཁུངས་ཀྱི་འགན་འཛིན་ནི་འཇམ་དཔལ་དབང་འདུས་ལགས་ཁོ་རང་གིས་ལམ་སྟོན་གནང་བྱས་ནས་བསྡུ་བཞེས་ད་ད་ལྟ་ཁོ་རང་ཚོའི་ཚོགས་མི་ཨ་ནི་ཉི་ཤུ་རྩ་གྲངས་ཅིག་འདུག་གོ། འདི་འདྲ་བྱས་ནས་ཚུགས་པ་མ་ཟད་ཁོ་རང་ཚོའི་ལས་འགུལ་སྡེ་ཞིག་བྱས་དེའི་སྒང་ལ་ཕྱི་ཟླ་བཅུ་པའི་ནང་ལ་དྷརམ་ས་ལཱ་ལ་ཡ་བོད་རང་བཙན་སློབ་ཕྲུག་ཚོགས་པའི་གོ་སྒྲིག་ཟབ་སྦྱོང་བྱས། ཕ་གི་ནང་ལས་ཁོ་རང་ཚོ་མི་ལྔ་ཨ་རུ་ན་ཅལ་ནས་ཕ་གི་དྷརམ་ས་ལཱ་བར་དུ་ཕེབས་བྱས་བོད་དོན་ལས་འགུལ་སྦྱོང་བརྡར་ནང་ལ་མཉམ་ཞུགས་བྱས་འདུག་པ་འདི་འདྲ་བྱས་ནས་བོད་རང་བཙན་སློབ་ཕྲུག་ཚོགས་པའི་རྟ་དབང་གི་ཡན་ལག་ཅིག་ཚུགས་རེད་ད་དེ་རིང་འདི་ད་ལྟ་ཨ་རུ་ན་ཅལ་ཁུལ་གྱི་རྒྱལ་ས་ཨི་ཊ་ན་གྷར་ལ་བོད་དོན་རྒྱབ་སྐྱོར་ཚོགས་པའི་གི་ཨ་ནི་ད་ལྟ་དེ་བོད་རང་བཙན་སློབ་ཕྲུག་ཚོགས་པའི་གི་ཡན་ལག་གསར་བ་ཅིག་ད་དེ་རིང་དངོས་སུ་དབུ་འབྱེད་བྱས་སོང་འདི་ནང་ལ་གང་འགན་ཁྱེར་མཁན་ཨ་ནི་ད་ལྟ་འགའ་ལོ་མི་རིགས་ཡིན་པས། ལོ་གཞོན་པའི་སློབ་ཕྲུག་ཨ་ནི། འདི་ནང་ལ་ད་ལྟ་བོད་དུ་བོད་ཆེན། ཉི་ཤུ་རྩ་གཅིག་འདུག་ཨ་ཁོང་ཚོ། ད་མི་རིགས་རྣམ་པ་འདྲ་མ་འདྲ་མ་འདྲ་བྱས་ནས་ཨ་ནི་ཁོང་ཚོ་མཉམ་དུ་འཛོམས་བྱས་བོད་དོན་བོད་རང་བཙན་སློབ་ཕྲུག་ཚོགས་པའི་ཡན་ལག་དེ་འདྲ་ཅིག་ཚུགས་སོང། ད་ཉི་མ་གཉིས་སྔོན་ལ་དངོས་སུ་ཚུགས་བྱས་ནས་གྲོས་བསྡུར་བྱས་བྱས་རེད་དེ་རིང། ད་སོ་སོ་ཚོགས་མིའི་རྒྱུན་ལས

དེ་འདྲའི་བྱས་ནས་ད་བོད་རང་བཙན་སློབ་ཕྲུག་ཚོགས་པའི་ཡན་ལག་གཉིས་ཚུགས་ཡོད་རེད་ལྷག་པར་དུ་རིང་དེ་གོང་བྱས་བྱས་པ་འདིས་ད་བོད་རང་བཙན་སློབ་ཕྲུག་ཚོགས་པ་ལ་སྤྱི་བཏང་ཡན་ལག་ད་བརྒྱ་ཕྲག་མང་པོ་ཡོད་རེད་འདི་ནང་ལོགས་ནས་ད་ཡན་ལག་རྩ་ཆུ་དུ་ཆགས་འགྲོ་གི་ཡོད་རེད་ཨ་ནི་ཁོ་རང་ཚོའི་ངོས་ནས་བོད་རང་བཙན་སློབ་ཕྲུག་ཚོགས་པ་ད་ལྟ་རྡ་རམ་ས་ལ་ཡོད་པ་ཁོ་ཚོའི་མཉམ་དུ་དངོས་སུ་འབྲེལ་བ་བྱུང་ཚར་རེད་ཨ་ནི་ནིའུ་ཡོག་ལ་ད་དངོས་སུ་ལས་ཁུངས་ཨ་མ་ཡོད་པ་སོང་ཙང་ཕ་གི་ལ་འབྲེལ་བ་ཞུས་ཚར་རེད།
རྒྱ་ནག་གི་ནང་ཕྲུ་གུར་གློ་ཚད་དབུགས་ལམ་གྱི་ནད་རིགས་ཚབས་ཆེན་ཞིག་ཁྱབ་གདལ་དུ་འགྲོ་བཞིན་པར་སོང། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་རྒྱ་ནག་ལ་ནད་རིགས་གསར་པ་འདིས་རྐྱེན་པས་སྨན་ཁང་ནང་ནད་པས་ཁེངས་ནས་བསྡད་ཡོད་པའི་གནས་ཚུལ་འདིའི་ཐད་དྲི་རྩད་བྱས་པར། རྒྱ་ནག་གིས་གནས་ཚུལ་མང་ཙམ་མཁོ་སྤྲོད་བྱས་བཞག་རྒྱ་ནག་གི་དཔོན་རིགས་ཚོས་ཀོ་བིད་བཅུ་དགུ་ཏོག་དབྱིབས་ནད་ཡམས་ཀྱི་རྗེས་འདི་ལོ་དགུན་དུས་ཆམ་པ་ལྟ་བུའི་གློ་ཚད་དབུགས་ལམ་གྱི་ནད་རིགས་ཚབས་ཆེན་ཞིག་ཁྱབ་གདལ་དུ་འགྲོ་བཞིན་པ་བཤད། རེས་གཟའ་ལྷག་པའི་ཉིན་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་སྤྱི་བསྒྲགས་ཤིག་སྤེལ་བའི་ནང། རྒྱ་ནག་གཞུང་གིས་ཕྲུ་གུའི་གློ་ཚད་དབུགས་ལམ་གྱི་ནད་རིགས་གསར་པ་འདི་ཁྱབ་གདལ་མི་འགྲོ་བའི་སྔོན་འགོག་བྱ་དགོས་པའི་ནན་སྐུལ་གནང་འདུག་ལ། དེ་བཞིན་རྒྱ་ནག་བྱང་ཕྱོགས་ཁུལ། གློ་ཚད་དབུགས་ལམ་གྱི་ནད་རིགས་ངོ་རྟགས་མ་ཆོད་པ་ཞིག་ཐོན་པའི་སྐོར་གསར་འགྱུར་བརྒྱུད་ལམ་ཁག་ནང་གནས་ཚུལ་ཐོན་བཞིན་པ་སོང་འདིའི་ཐད་གནས་ཚུལ་མང་ཙམ་མཁོ་སྤྲོད་བྱ་དགོས་པ་གསུངས་པའི་རྗེས། རྒྱ་ནག་རྒྱལ་ནང་འཕྲོད་བསྟེན་ལྷན་ཁང་གིས་སྤྱི་བསྒྲགས་ཤིག་སྤེལ་བའི་ནང། ནད་རིགས་གསར་པའི་རིགས་ལ་རྒྱ་ནག་གིས་དོ་སྣང་ཆེན་པོས་བརྟག་ཞིབ་བྱ་བཞིན་ཡིན་པ་དང་རྒྱ་ནག་བྱང་ཕྱོགས་སུ་རྒྱུན་ལྡན་དང་མི་འདྲ་བའི་དབུགས་ལམ་གྱི་ནད་རིགས་གསར་པ་ཁྱབ་བརྡལ་དུ་འགྲོ་གི་མེད་པའི་སྐོར་བཤད་བཞག་འོན་ཀྱང་གནས་ཚུལ་ནང་ཐོན་པར་གཞིགས་ན། རྒྱ་ནག་བྱང་ཕྱོགས་ས་ཁུལ་རྒྱལ་ས་པེ་ཅིང་ལ་སོགས་པའི་སྨན་ཁང་ཁག་ནང་ཕྲུ་གུ་སྟོང་ཕྲག་མང་པོར། ནད་འབུ་ལས་བྱུང་བའི་དབུགས་ལམ་གྱི་འགོས་ནད་ཕོག་མཁན་གྱི་སྨན་བཅོས་དུ་ཡོང་མཁན་གྱིས་ཁེངས་ནས་བསྡད་ཡོད་པ་དང། དེ་ནི་རྒྱ་ནག་གཞུང་གིས་ལོ་ངོ་གསུམ་ཙམ་གྱི་རིང་ཏོག་དབྱིབས་ནད་ཡམས་རྩ་མེད་བཟོ་བའི་དམ་དྲག་བྱས་པའི་རྗེས། ནད་གཞི་ཚབས་ཆེན་པོ་ཞིག་ཁྱབ་བརྡལ་དུ་འགྲོ་བཞིན་པ་ཡིན་ལུགས། ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་གཉིས་ཉིན། སྨན་པ་དང་འཕྲོད་བསྟེན་ཆེད་ལས་པས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་བྱས་འདུག་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་མང་ཚོགས་ལ་ཕྲུ་གུའི་གློ་ཚད་ཀྱི་དབུགས་ལམ་གྱི་ནད་རིགས་ཚབས་ཆེ་དེ་སྔོན་འགོག་ཆེད་ཁ་རས་གྱོན་དགོས་པ་དང་ལག་པ་ཡང་སེ་འཁྲུད་དགོས་པ། སྔོན་འགོག་གི་སྨན་ཁབ་བརྒྱབ་དགོས་པའི་ནན་སྐུལ་གནང་བཞག།
ཡང་གསར་འགྱུར་གཞན་ཞིག་ལ་རྒྱ་གར་ལྷོ་ཕྱོགས་མེ་སོར་རྫོང་གི་རྫོང་དཔོན་མཆོག་བེ་ལེ་གུ་བི་གཞིས་ཆགས་སུ་འཚམས་གཟིགས་ཕེབས་ཡོད་འདུག་དེ་ཡང་ལྷོ་སྤྱི་ལས་ཁུངས་ནས་གནས་ཚུལ་སྤེལ་བར་གཞིགས་ན་ཟླ་བ་འདིའི་ཚེས་ཉི་ཤུ་རྩ་གསུམ་ཉིན་ལྷོ་ཕྱོགས་མེ་སོར་རྫོང་དཔོན་སྐུ་ཞབས Doctor KV Rajendra མཆོག་བེ་ལེ་གུ་བི་བོད་མིའི་གཞིས་ཆགས་སུ་འཚམས་གཟིགས་ཕེབས་ཡོད་པ་དང་ཁོང་གི་ལྷན་དུ་གྲོང་རྡལ་གྱི་འབྲེལ་ཡོད་དྷ་སིལ་ཏར། Priya Patna། དང་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་ཀྱང་མཉམ་བཅར་ཞུས་འདུག་ཁོང་གཞིས་ཆགས་ནང་འཚམས་གཟིགས་ཕེབས་པའི་སྐབས་ལུགས་བསམ་དང་བདེ་སྐྱིད་སླར་གསོའི་ས་གནས་གཞིས་འགོ་རྣམ་གཉིས་ཀྱིས་གཙོས་འབྲེལ་ཡོད་འཐུས་མི་རྣམས་ནས་མཇལ་འཕྲད་གནང་ཡོད་པ་མ་ཟད་ཁོང་རྣམས་ནས་དཔོན་རིགས་རྣམས་ལ་གཞིས་ཆགས་སུ་མངའ་སྡེའི་གཞུང་ནས་ཕྱག་ལེན་འགེལ་དགོས་པའི་འཆར་གཞི་ཁག་དངོས་སུ་ལག་ལེན་གང་མགྱོགས་འཁེལ་ཐབས་ཡོང་བའི་འབོད་སྐུལ་ཞུས་འདུག་དེ་དང་ཕྱོགས་མཚུངས་རྫོང་དཔོན་མཆོག་གིས་བདེ་སྐྱིད་སླར་གསོའི་གཞིས་ཆགས་ཀྱི་ཀེམ་བཅུ་པའི་ནང་གི་ཞིང་ལས་འདེབས་འོས་པའི་ས་ཞིང་ཁག་ཅིག་མངའ་སྡེའི་གཞུང་ནས་དེ་སྔ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་གཞུང་བཞེས་གནང་ཡོད་པ་དེའི་སྐོར་ཡང་གླེང་སློང་དང་འབོད་སྐུལ་ཞུས་འདུག། ཐའེ་ཝན་གྱི་ཕྱོགས་འགལ་གོ་མིན་ཏང་ཚོགས་པ་དང་ཆབ་སྲིད་ཚོགས་པ་ཆུང་ངུ་ཐའེ་ཝན་མི་དམངས་ཚོགས་པ་ཞེས་པ་གཉིས་ཐུན་མོང་གི་ཐོག་ནས། རིང་མིན་སླེབས་ལ་ཉེ་བའི་སྲིད་འཛིན་གྱི་འོས་བསྡུའི་འགྲན་བསྡུར་མཉམ་དུ་བྱ་རྒྱུར་མོས་མཐུན་བྱུང་ཡང། ཚོགས་པའི་སྲིད་འཛིན་གྱི་འོས་མི་གཏན་འབེབས་བྱ་ཕྱོགས་ཀྱི་ཐད་ད་ལྟའང་མོས་མཐུན་མ་བྱུང་བར་གནས་ཡོད་པའི་གནས་ཚུལ་འདུག། དེ་ཡང་གོ་མིན་ཏང་དང་ཐའེ་ཝན་མི་དམངས་ཚོགས་པ་གཉིས་ཀར་རྒྱ་ནག་གིས་རྒྱབ་སྐྱོར་བྱེད་ཀྱི་ཡོད་པ་དང་རྒྱ་ནག་གིས་ཐའེ་ཝན་ནི་རྒྱ་ནག་གི་ཆ་ཤས་ཤིག་ཡིན་པར་བཤད་ནས་ཐའེ་ཝན་ཐོག་དམག་ཤུགས་དང་ཆབ་སྲིད་ཀྱི་ཐོག་ནས་གནོན་ཤུགས་སྤྲོད་བཞིན་པ་རེད། སྔོན་འཆར་ལྟར་ན་གོང་ཞུས་ཚོགས་པ་གཉིས་ནས་མཉམ་འབྲེལ་གྱི་སྒོ་ནས་འོས་བསྡུ་འགྲན་རྩོད་བྱ་རྩིས་ཡོད་ཀྱང་ཉེ་ལམ་ཐའེ་ཝན་རྒྱལ་ཡོངས་བརྙན་འཕྲིན་གྱི་ཐོག་བགྲོ་གླེང་གི་སྐབས་ཚོགས་པའི་འོས་མིའི་དབར་ཁ་རྩོད་དང་སྐྱོན་བརྗོད་བྱེད་རེས་ལ་སོགས་པའི་རྩོད་གླེང་ཤུགས་ཆེ་བྱུང་བའི་གནད་དོན་དང། དེ་བཞིན་ཕྱོགས་འགལ་ཚོགས་པའི་ངོས་ནས་སྲིད་འཛིན་གྱི་འོས་མི་གཏན་འབེབས་བྱ་མ་ཐུབ་པའི་གནད་དོན་བཅས་ལ་བརྟེན་ནས། ཐའེ་ཝན་རྒྱ་ནག་ནས་ལོགས་སུ་གནས་སྡོད་བྱ་རྒྱུའི་སྲིད་ཇུས་འཛིན་མཁན་ཐའེ་ཝན་དམངས་གཙོ་ཡར་ཐོན་ཚོགས་པར་རིང་མིན་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་བསྐྱང་རྒྱུའི་རྒྱལ་ཡོངས་འོས་བསྡུའི་སྐབས་རྒྱལ་ཁ་ཐོབ་རྒྱུའི་གོ་སྐབས་བཟང་དུ་ཕྱིན་ཡོད་པའི་དཔྱད་པ་ཞིག་བྱེད་བཞིན་ཡོད་འདུག། རེས་གཟའ་ཕུར་བུའི་ཕྱི་དྲོ། མགྲོན་ཁང་ཞིག་ནང་ལ་གོ་མིན་ཏང་ཚོགས་པ་དང་ཐའེ་ཝན་མི་དམངས་ཚོགས་པའི་དབར་ཐད་གཏོང་གི་ཐོག་གྲོས་མོལ་བྱ་སྐབས་ཚོགས་པ་གཉིས་བར་སྲིད་འཛིན་གྱི་འོས་མིའི་མིང་འདོན་བྱ་ཕྱོགས་ཀྱི་ཐད་ལ་མོས་མཐུན་བྱུང་མེད་པ་རེད་བཞག་གོ་མིན་ཏང་ཚོགས་པའི་ངོས་ནས་སྲིད་འཛིན་གྱི་འོས་མི་ཧོ་ཡོ་དབྱི་ཡིན་པ་དང། ཐའེ་ཝན་མི་དམངས་ཚོགས་པའི་སྲིད་འཛིན་གྱི་འོས་མི་ནི་ཀོའོ་ཝན་ཇེ་ཡིན་འདུག་ཁ་ས་སྲིད་འཛིན་གྱི་འོས་མི་གཉིས་ཀས་རང་རང་གི་སྲིད་འཛིན་གཞོན་པའི་འོས་མིའི་མིང་འདོན་ཡང་བྱས་བཞག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་མ་འོངས་པར་སློབ་ཡོན་གནང་ཕྱོགས་ཀྱི་ཐད་ལ་སློབ་ཕྲུག་དང་གོ་བསྡུར་གྱིས་ཡར་རྒྱས་གཏང་རྒྱུ་སོགས་ཀྱི་དམིགས་ཡུལ་ཟིན་ནས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་སློབ་ཡོན་ཚན་པའི་འགན་འཛིན་དང་ལས་བྱེད་གཉིས། རྒྱ་གར་ལྷོ་ཕྱོགས་ཁུལ་དུ་མཐོ་སློབ་འགྲིམ་བཞིན་པའི་སློབ་མ་རྣམས་ལ་གོ་རྟོགས་ཀྱི་ལས་འགུལ་སྤེལ་བཞིན་ཡོད་པའི་སྐོར་ལ། རྒྱ་གར་ལྷོ་ཕྱོགས་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཉེ་ཆར་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་སློབ་ཡོན་ཚན་པའི་འགན་འཛིན། བསོད་ནམས་བཟང་མོ་ལགས་དང་ལས་བྱེད་བསོད་ནམས་ཆོས་སྒྲོན་ལགས་རྣམ་གཉིས་ནས། བོད་ཕྲུག་མང་ཤོས་མཐོ་སློབ་སློབ་གཉེར་གནང་ཡུལ་རྒྱ་གར་ལྷོ་ཕྱོགས་ཁུལ་དུ་སྐོར་སྐྱོད་ཀྱིས་གཙོ་བོ་ད་བར་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱིས་སློབ་ཡོན་གནང་བཞིན་པ་ཁག་ངོ་སྤྲོད་དང་འབྲེལ་ད་ལྟའི་སློབ་ཡོན་གནང་བཞིན་པ་ཁག་ལ་དཔྱད་ཞིབ་དང། མ་འོངས་པར་སློབ་ཡོན་གནང་ཕྱོགས་ཐད་སློབ་ཕྲུག་ཚོ་དང་གོ་བསྡུར་གྱིས་ཡར་རྒྱས་གཏང་རྒྱུ་སོགས་ཀྱི་ཆེད་དུ་དམིགས་ཏེ་གོ་རྟོགས་ཀྱི་ལས་འགུལ་སྤེལ་བཞིན་པའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་སློབ་ཡོན་ཚན་པའི་འགན་འཛིན་བསོད་ནམས་བཟང་མོ་ལགས་ཀྱིས་ངོ་སྤྲོད་གནང་བྱུང། ད་ང་ཚོ་འདི་ད་ཕྲུ་གུ་ཚང་མ་མཐོ་སློབ་ལ་ཕེབས་མཁན་ཡིན་དུས་དང་པོ་དེ་ང་ཚོའི་ཤེས་རིག་ལས་ཁུངས་ཀྱི་ཁོ་རྣམ་ཚོ་དང་འབྲེལ་བའི་སློབ་ཡོན་གྱི་གོ་རྟོགས་སྤེལ་ཆེད། ཨ་ནི་འདི་ལ་མང་ཆེ་ང་ཚོའི Master Program དང་ཡང་ང་ཚོ་ཕྱི་རྒྱལ་ཁག་ལ་ད་ཁོ་རང་ཚོ་དང་འབྲེལ་བ་ཡོད་འདུག་ང་ཚོ་སློབ་ཡོན་གཉིས་ཤིག་ཆགས་བསྡད་ཡོད་ད་ཨ་རིའི་བོད་མིའི་སློབ་ཡོན་ལས་གཞི་དང་ཡང་ང་ཚོ Chiba Institute of Technology Japan ལ་ང་ཚོ་ལོ་ལྟར་ཕྲུ་གུ་གསུམ་ཨ་རིའི་བོད་མིའི་སློབ་ཡོན་ལས་གཞི་ལ་ལོ་ལྟར་ཕྲུ་གུ་དྲུག་དེ་ཚོའི་གི་ང་ཚོ་གོ་རྟོགས་ཅིག་སྤེལ་གྱི་གོ་སྐབས་བྱུང་སོང་འདི་དང་མཉམ་དུ་ང་ཚོས་ཡང། ན་མཉམ་རྒྱུས་སྟོན་ལབ་ནས་ང་ཚོ Peer Mentoring Program ཅིག་ང་ཚོའི་གི་ཚན་པ་དང་ཤེས་རིག་ལས་ཁུངས་ཀྱིས་ནི་གནང་གི་ཡོད་རེད་འདི་ལ་ཁོ་རང་ཚོས་འཛུལ་ཞུགས་གནང་བ་ཡིན་ན་མ་འོངས་པར་འཛིན་རིམ་བཅུ་གཉིས་གསར་པ་ཐོན་མཁན་ལ་ད Mentor བྱེད་མཁན་ཅིག་ཁོ་རང་ཚོ་མཉམ་དུ་འབྲེལ་བ་བྱུང་བ་ཡིན་ན་དེ་འདྲའི་ཅིག་ཡག་པོ་འདུག་ལབ་ནས་འདི་ཚོ་ངོ་སྤྲོད་བྱས་དེ་དང་མཉམ་དུ་ང་ཚོས་ཀྱི་ནི་ཁོ་རང་ཚོ་ལ Survey Form ཅིག་ཀྱང་ཨེ་བཞག་ཡོད་རེད་འདི་ནང་ལ་ད་ལྟ་ཡོད་བཞིན་པའི་གི་སློབ་ཡོན་འདི་གི་ཁྱེད་རང་གི་མཐོ་སློབ་འདི་ལ་ག་རེ་བྱེད་ནས་འཛུལ་ཡིན་མཐོ་སློབ་འདི་ཁྱེད་རང། འདི་ནང་ལོགས་ལ་ཁྱེད་སློབ་སྦྱོང་རག་ཙང་འཛུལ་ཡིན་པས་ཡང་འདི་གི་སློབ་སྦྱོང་དེ་གི་སྤུས་ཚད་ཡག་པོ་འདུག་ད་འདི་མ་འོངས་པར་ང་ཚོ་འདི་འདྲ་འདྲ་དེ་ཅིག་བྱེད་ནས་ཡང་མ་འོངས་པའི་འཛིན་རིམ་བཅུ་གཉིས་སླེབས་མཁན་དེ་ཚོ་ལ་ཡང་ང་ཚོའི་མ་ཅིག་ལམ་སྟོན་ཞུ་ཐུབ་ན་དེ་འདྲའི་བསམ་ཡང་ད་ལྟའི་གི་སློབ་ཡོན་རག་བཞིན་པ་འདི་གི་ཁྱེད་རང་གི་ལྡང་བཞིན་པ་འདུག་པས་འདི་འདྲས་ཀྱི་ང་ཚོ་གི Form ཤོག་ཅིག་ཡང་དམིགས་བསལ་གྱིས་ང་ཚོས་ཅིག་བཟོས་བྱས་ཡོད་ཞེས་ཡིད་ལ་འོང་ལ། ཁོ་རྣམ་པའི་ལས་འགུལ་ཐོག་མ་དེ་ཉེ་ཆར་རྒྱ་གར་ལྷོ་ཕྱོགས་མེང་ལོར་གྲོང་ཁྱེར་གྱི་མཐོ་སློབ་འདྲ་མིན་གྱི་ནང་སློབ་གཉེར་གནང་བཞིན་པའི་བོད་ཕྲུག་ཚོར་གོ་རྟོགས་སྤེལ་ཡོད་པ་མ་ཟད། དམིགས་བསལ་གྱིས་ད་ལོ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་སློབ་ཡོན་གྱི་སྒྲིག་གཞི་གསར་པ་གཏན་འབེབས་གནང་ཡོད་པ་སོགས་ཀྱི་སྐོར་ངོ་སྤྲོད་གནང་ཡོད་པ་རེད་འདུག། ད་ང་ཚོ་ཉིས་སྟོང་ཉི་ཤུ་རྩ་གཉིས་བར་དུ་ང་ཚོའི་སློབ་ཡོན་འདི་བརྒྱ་ཆ་རྩེ་བཏོག་བྱས། ཨ་ནི་ང་ཚོ་ཡང་གལ་སྲིད་ཉམ་ཐག་དེ་འདྲ་ཡོད་པ་ཡིན་ན་ཁོ་རྣམ་ཚོ་ལ་དམིགས་བསལ་བྱས་ནས་ད་ང་ཚོའི་སློབ་ཡོན་དེ་གཅིག་མཚུངས་འདྲ་བོ་ཞིག་གནང་བསྡད་ཡོད་རེད་སློབ་ཡོན་གྱི་དངུལ་འབོར་མ་བཟོ་ནས་ཡ་ད་དབྱིན་སྐད་ཐོག average དེ་སྟོང་ཕྲག་བཞི་བཅུ་ཞེ་ལྔ་གཅིག་པོ་ལ་ད་ཐོབ་ཀྱི་ཡོད་རེད་ད་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་སློབ་ཡོན་སྒྲིག་གཞི་བསྐྱར་བཅོས་ཕྱིན་པ་དེ་ལ་ང་ཚོའི་སློབ་ཡོན་གྱི་ད་འཛིན་རིམ་བཅུ་གཉིས་ཐོན་པ་དང་ང་ཚོ་ད་ཉེ་བའི་གཙུག་ལག་རབ་འབྱམས་པ་གནང་མཁན་དེ་ལ་ང་ཚོའི་གི་དབྱེ་བ་གསུམ་ཕྱེ་ཡོད་རེད། ཕུལ་བྱུང་སློབ་ཡོན་ལབ་ནས་རོ། ཕུལ་བྱུང་སློབ་ཡོན་འདི་ད་ང་ཚོའི་སློབ་ཕྲུག་ས་མིག་ཉི་ཤུ་རྩ་ལྔ་ཡོད་རེད་ཨ་ནི་འདི་ལ་སློབ་ཡོན་གྱི་དངུལ་འབོར་མ་བཟོ་ནས་ད་བརྒྱ་ཆ་བརྒྱ་དང་བརྒྱ་དང་ལྔ་བཅུ་ང་ཚོས་སྤར་ཡོད་རེད་ཕྲུ་གུ་རེ་རེ་ལ་འབུམ་གཅིག་དང་ཕྱེད་ཀ་ཕྱེད་ཀ་ཅིག་ང་ཚོའི་སློབ་ཡོན་འདི་ཐོབ་སྐོར་འདི་ས་མིག་འདི་ཉི་ཤུ་རྩ་ལྔ་བྱས་ཕུལ་བྱུང་སློབ་ཡོན་བྱས་དབྱིན་སྐད་ཐོག་ལ Excellent Scholarship ཆགས་བསྡད་ཡོད་རེད་འདི་ལ་ང་ཚོ་འདེམས་སྒྲུག་ད་འདེམས་སྒྲུག་འདི་ག་འདྲས་བྱེད་དགོས་ལབ་ན་ང་ཚོའི་འཛིན་རིམ་བཅུ་གཉིས་ཀྱི་གྲུབ་འབྲས་ལ་གཅིག་པུ་གཞི་མ་བཞག་པའི་ཐོག་ནས་རོ། ད་ལྟ་ང་ཚོའི་གི་ད More Holistic ཁྱོན་ཡོངས་ཀྱི་སློབ་ཕྲུག་དེ་གི་རེད་བ། སློབ་སྦྱོང་གི་གནས་ཚད་འཛིན་རིམ་བཅུ་གཉིས་གི་བརྒྱ་ཆ་དེ་ལ་གཅིག་སྟེ། དེ་ནས་བརྒྱ་ཆ་བཅུ་གཅིག་ང་ཚོའི་གི་ད་ཁོ་རང་ལོ་འཁོར་མ་སློབ་གྲྭ་ནང་ལ་ག་འདྲས་གནང་གི་ཡོད་མེད་དེ་ང་ཚོའི་སློབ་གྲྭ་ནས་ཡང form ཤོ་ཞིག་མ་ཅིག་བཀྲམས་ནས་ཡང་དེ་འདྲས་གཅིག་ང་ཚོའི་ཡང་གཅིག་དེ་ཡང་བོད་ཡིག་གི་གནས་ཚད་ག་འདྲས་ཞིག་ཡོད་མེད་བྱས། དེ་ནས་ཡང་ཁོ་རང་ལ་འགོ་ཁྲིད་ཀྱི་ནུས་པ་ག་འདྲས་ཞིག་ཡོད་མེད་དེ་ཚོ་ཚང་མ་བསྡོམས་ནས་ང་ཚོའི་པུ་གུ་ཉི་ཤུ་རྩ་ལྔ་ཨ་ནི་མཛེས་ཐོག་ཅིག་ཞུ་གི་ཡོད་རེད་ད་དེ་ལ་ངས་གོང་དུ་ཞུས་པ་ནང་བཞིན་འབུམ་གཅིག་དང་ཕྱེད་ཀ་བྱས་དེ་ནས་སློབ་ཡོན་གཉིས་པ་འདི་ང་ཚོའི་གི་རོགས་སྐྱོར་སློབ་ཡོན་ལ་ཡོད་རེད་རོགས་སྐྱོར་སློབ་ཡོན་འདི་ང་ཚོའི་གི་ད་སྡེ་ཁག་བདུན་བརྒྱད་ཅིག་གི་ཨ་དེ་འདི་ནང་ལ་ཕུལ་དུས་འོ་དེ་ནང་ལོགས་ལ་ཉམ་ཐག་ཨང་གྲངས་བཅས་ཡོད་པ་བྱས་ཡ་ཕ་མ་དྭ་ཕྲུག་གི་པུ་གུ་ཡིན་པ་ཡིན་ན་རེད་ཡ་ཕ་མ་ཕྱེད་དྭ་ཕྲུག་ཡང་ཉེ་ལམ་དུ་བོད་ནས་ད་ཕེབས་མཁན་རྗེས་འབྱོར་བ་ཡིན་པ་བྱས་ཡ་དཀའ་ངལ་ཅན་གི་ཡུལ་སྐྱོར་འདི་ཚོ་བྱས་ཡ་དེ་ལྟའི་ལས་བྱེད་གི་སློབ་ཕྲུག་བྱས་དེ་ལྟའི་གི་སྡེ་ཁག་ཁ་ཤས་ཅིག་ལ་ང་ཚོའི་ས་མིག་ལོ་ལྟར་བརྒྱ་དང་ལྔ་བཅུ་བྱས་ནས་སློབ་ཡོན།

ཁོ་རང་སློབ་སྦྱོང་ཡག་པོ་ཡོད་ན་ཡག་པོ་ལ་ཚུད་ཡས་ཡོད་རེད་ཡ། ཁོ་རང་སློབ་སྦྱོང་ཞེ་དྲགས་མེད་པ་བྱས་ཨ་ནི་ཕ་གི་ས་མིག་ཉི་ཤུ་རྩ་ལྔ་དེ་མ་ཐོབ་པ་བྱས་ཡིན་ནའི་ཨ་དཔལ་འབྱོར་གནས་སྟངས་ཞན་པ་ཡིན་ན་ཡང་ང་ཚོའི་རོགས་སྐྱོར་སློབ་ཡོན་ཨ་མཐའ་མ་དེ་ལ་གལ་སྲིད་ད་ཁོ་རང་གང་ད་བ་ད་གལ་སྲིད་ཉི་ཤུ་རྩ་ལྔ་དེ་ལ་མ་ཚུད་པ་བྱས་ཁོ་རང་རོགས་སྐྱོར་དེ་ལ་ཚུད་གི་མེད་པ་བྱས་ཡ་དེ་ནས་ང་ཚོ་ཁ་གསབ་སློབ་ཡོན་ལ་ནི་ད་ང་ཚོ་སྤུ་གུ་གཅིག་གི་གལ་སྲིད་འགེངས་ཤོག་དུས་ཐོག་ལ་བརྒྱངས་པ་ཡིན་ན་སློབ་ཡོན་གཅིག་ད་དངུལ་མང་ཉུང་ཇི་ནས་བ་གཅིག་ཐོབ་གི་ཡོད་རེད་ཞུ་ཡ་ཡིན། གཞན་ཡང་ཁོང་རྣམ་པས་མེང་ལོར་བོད་ཕྲུག་ཚོར་སློབ་ཡོན་ཐོག་གོ་རྟོགས་སྤེལ་སྐབས། སློབ་ཕྲུག་སྡེ་ཁག་སོ་སོར་ཐུག་འཕྲད་ཀྱིས་བཀའ་མོལ་གནང་ཡོད་པ་མ་ཟད། ད་དུང་མཐོ་སློབ་ཁག་གི་འཛིན་སྐྱོང་གི་ལས་སྣེ་རྣམ་པ་ཚོ་དང་མཇལ་འཕྲད་གནང་ཡོད་པ་རེད་འདུག་ཀྲི་པུའུ་མང་གསར་གྱི་ཨ་རིའི་སློབ་སྤྱི་དང་འབྲེལ་ཆགས་ཀྱི་ང་ཚོའི་མི་དང། དང་དེ་ག་ནང་བཞིན་ཨ་ནི་ང་ཚོ་མཐོ་སློབ་ད་ལྟ་མེང་ལོར་ཆ་བཞག་ན་མཐོ་སློབ་གསུམ་གྱི་ང་ཚོའི Principal དེ་ཚོ་མཇལ་གོ་སྐབས་བྱུང་སོང་ཞུ་ཡ་ཡིན་ད་ལྟ་ནི་ཊི་ལ་ན་ང་ཚོའི་བོད་པ་པུ་གུ་བརྒྱ་ལྷག་ཅིག་སློབ་སྦྱོང་གནང་གི་འདུག་དེ་ནས་ཡེ་ནོ་ཕ་ཡ་ལ་པུ་གུ་དགུ་བཅུ་ལྷག་ཅིག་འདུག་དེ་ནས་ཨིན་དྷི་ར་ལ་ནི་ཁོ་རང་གསུམ་གྱིས་ང་ཚོ་ལ་ད་ང་ཚོའི་གི་ཕར་འབོད་སྐུལ་ཞུ་བ་དེ་བཞིན་དུས་ཚོད་གནང་སོང་ཨ་ཁོ་རང་ཚོས་དགའ་པོ་ཞེ་ཅིག་འདུག་གཙོ་བོ་ང་ཚོའི་གི་དམིགས་ཡུལ་གཙོ་དམིགས་ཡུལ་ང་ཚོ་ཞེ་པོ་ཆེན་པོ་དེ་འདྲ་གང་ཡང་མེད་ཁོ་རང་ཅག་ཁོ་རང་ལ་མཇལ་ཡས་འདི་ད་ང་ཚོ་བོད་ཕྲུག་པུ་གུ་རྒྱབ་ལོགས་ལ་ང་ཚོ་ད་སྒྲིག་འཛུགས་ཅིག་ཡོད་ད་ལབ་ཡས་ཅིག་ངོ་འཕྲད་བྱས་ད་སེམས་ཐག་ཉེ་བོ་ལས་ཅིག་ཏུ་ང་ཚོ་ཕར་བཅར་བ་ཡིན་ཞུ་ཡ་ཡིན། བོད་མིའི་སྒྲིག་འཛུགས་ཀྱི་ཤེས་དོན་ལས་ཁུངས་ནས་བོད་ཕྲུག་སློབ་ཡོན་ཞུ་མཁན་ཚང་མར་ཆད་ལུས་མེད་པར་སློབ་ཡོན་ཕུལ་ཞུས་པ་མ་ཟད་ད་ལྟའི་ཆར་བོད་ཕྲུག་སློབ་ཡོན་ཐོབ་བཞིན་པ། གཅིག་སྟོང་གཅིག་བརྒྱ་དགུ་ལྷག་སློབ་ཡོན་རག་བཞིན་ཡོད་པ་སོགས་ཀྱི་སྐོར། བསོད་ནམས་བཟང་མོ་ལགས་ཀྱིས་མུ་མཐུད་འགྲེལ་བརྗོད་འདི་ལྟར་གནང་བྱུང། ཁྱོན་བསྡོམས་པུ་གུ་གཅིག་སྟོང་བརྒྱ་དང་དགུ་ཡོད་རེད་བ། ད་འདི་ནང་ལོགས་ལ་སློབ་ཡོན་གྱི་རིམ་པ་འདི་འདྲ་མི་འདྲ་ཡོད་རེད་ད་ཁོང་རང་ཚོའི་རེད་བ། རིམ་པ་འདྲ་མི་འདྲ་ཡོད་དུས་དངུལ་འབོར་དེ་མ་འདྲ་མ་འདྲ་ཆགས་ཀྱི་ཡོད་རེད། ལོ་ལྟར་ཤེས་རིག་ལས་ཁུངས་ངོས་ནས་ལོ་ལྟར་སློབ་ཡོན་བདུན་བརྒྱ་ལྷག་ཅིག་གསལ་བསྒྲགས་བྱེད་ཀྱི་ཡོད་རེད། འདི་ནང་ལ་ད་གལ་སྲིད་སློབ་ཕྲུག་ཅིག་གིས་བོད་ཕྲུག་སློབ་ཕྲུག་ཅིག་ད་དང་བླངས་དཔྱ་དངུལ་ལག་དེབ་ཡོད་པ་འདི་ངེས་པར་དུ་དགོས་ཡོད་ད་ང་ཚོའི་སློབ་ཡོན་ག་རེ་བྱས་པ་ཡིན་ནའི་དང་བླངས་དཔྱ་དངུལ་ལག་དེབ་ངེས་པར་དུ་དགོས་ཡོད་གལ་སྲིད་ཁོ་རང་གིས་དུས་ཚོད་ལ་དུས་ཐོག་ལ་སྙན་ཞུ་བརྒྱངས་པ་ཡིན་ན་རེད་བ་སློབ་ཡོན་མ་རག་ཡའི་སེམས་ཁྲལ་མེད་ཞུ་ཡ་ཡིན་ལགས་འོ་ལགས་ད་སྤུ་གུ་ཚང་མ་ལ་ང་ཚོའི་སློབ་ཡོན་ཕུལ་ཐུབ་གི་ཡོད་སྙན་ཞུ་རྒྱོང་གི་ཡོད་པ་ཡིན་ན།
ད་ལན་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱིས་སློབ་ཡོན་ཐོག་གོ་རྟོགས་སྤེལ་བའི་ལས་འགུལ་དེ་རྒྱ་གར་ལྷོ་ཕྱོགས་མེང་ལོར་གྲོང་ཁྱེར་ནང་གྲུབ་ཟིན་ཏེ། རིམ་པས་མཱའི་སོར་དང་དེ་རྗེས་སྦེང་ལོར་ནང་གནང་མཛད་གཙོ། མ་འོངས་པར་རིམ་པས་ས་གནས་གཞན་ཁག་ཏུ་གནང་རྒྱུའི་འཆར་གཞི་ཡོད་པའི་འགྲེལ་བརྗོད་གནང་བྱུང། རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་ཞུ་རོགས་གནང། ཉེ་ཆར་འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་དང་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་ལ་ཨ་མི་རི་ཀའི་རྒྱལ་ཡོངས་དམངས་གཙོ་ཐེབས་རྩ་ཚོགས་པས་སྙིང་སྟོབས་གཟེངས་རྟགས་ཕུལ་ཡོད་པ་ལྟར་ཐེངས་འདིའི་གླེང་མོལ་གྱི་ལེ་ཚན་ནང་ཨ་མི་རི་ཀའི་རྒྱལ་ཡོངས་དམངས་གཙོ་ཐེབས་རྩ་ཚོགས་པས་སྙིང་སྟོབས་ཀྱི་གཟེངས་རྟགས་འདི་དང་འབྲེལ་ནས་བོད་ནང་གི་ཆབ་སྲིད་བཙོན་པ་རྣམས་ཀྱི་གནས་སྟངས་རྒྱལ་སྤྱིའི་སྤྱི་ཚོགས་དང་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གིས་བོད་ནང་གི་ཆབ་སྲིད་བཙོན་པ་རྣམས་གློད་བཀྲོལ་ཆེད་ལས་འགུལ་སྤེལ་ཕྱོགས་སོགས་ཀྱི་ཐད་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་དང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་གཞོན་པ་དཔལ་ལྡན་རྒྱལ་ལགས་བར་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་གནང་རོགས་གནང། རྣམ་པ་ཚོ་སྐུ་ཁམས་བཟང་ང་དཔལ་ལྡན་རྒྱལ་ཡིན། འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་དང་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་ས་མཉམ་དུ། དེ་སྔ་ཉིས་སྟོང་བརྒྱད་ཀྱི་ལོར་རྒྱ་ནག་གི་རྒྱལ་ས་པེ་ཅིན་དུ་རྒྱལ་སྤྱིའི་ཨོ་ལིམ་ཕིག་གི་རྩེད་འགྲན་མ་འཚོགས་གོང་ལ། འཇིགས་བྲལ་ཞེས་པའི་གློག་བརྙན་ཞིག་བཟོ་སྒྲིག་གནང་མཁན་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་ལ། ཨ་མི་རི་ཀའི་རྒྱལ་ཡོངས་དམངས་གཙོ་ཐེབས་རྩ་ཚོགས་པས་སྙིང་སྟོབས་གཟེངས་རྟགས་ཀྱི་བྱ་དགའ་ཕུལ་འདུག།

སྙིང་སྟོབས་གཟེངས་རྟགས་དེ་ངོ་སྤྲོད་བྱས་ན་ཐང་དང་པོ་དེ་ག་རེ་རེད་གཟེངས་རྟགས་དེ། ད་བྱིངས་གི་སྙིང་སྟོབས་གཟེངས་རྟགས་ད་དང་དེ་ད་ལོ་རྟག་པར་དེ་སྙིང་སྟོབས་གཟེངས་རྟགས་དེ་སྤྲད་དགོས་ས་རེད་གར་དང་ཡིན་ན་ར་ཅིག་སྒྱུ་རྩལ་གི་ཕྱོགས་དང་དེ་ནས་ཅིག་ད་དྲ་རྒྱ་གི་བདེ་འཇགས་ཕྱོགས་ད་དེ་ནས་ཅིག་མི་སྒེར་གི།

བོད་ཀྱི་འཐབ་རྩོད་གཞི་དང་རེ་འགྲོ་བ་མིའི་ཐོབ་ཐང་འཐབ་རྩོད་ལ་ཅིག་དཀའ་ལས་བརྒྱབ་སྟེ་བཙོན་ཁང་ལ་སོང། ད་དུ་བ་དེ་ཁྱེད་ཀྱི་ལའང་འདི་འདྲའི་གཟེངས་རྟགས་ཅིག་ཐོབ་དུས་ཀྱི་ལ། ཅིག་བོད་ཡུལ་ནང་ན་ད་ལྟ་ལི་དེ་ཡ་ཁྱེད་རང་གི་འཐབ་གྲོགས་ཟེར་ན་རེད། ཅིག་ཆབ་སྲིད་བཙོན་པ་ཟེར་ན་རེད་ཁོ་ཚོ་གི་སེམས་ཀྱི། ཅིག་སེམས་ཤུགས་སྤར་ཡ་ར་དེ་འདྲའི་ལ་ག་འདྲས་ཕན་གྱི་རེད་བསམ་གི་འདུག་ཡ་ད་ཁྱེད་རང་བོད་ནང་ཡོད་དུས་ཀྱི་ལ་ཡང་རྒྱལ་སྤྱི་གི་ལས་འདི་འདྲའི་གི་མཐོང་བྱེད་དུས་ཀྱི་ལ་ག་འདྲས་ཅིག་ཡོང་གི་འདུག། རེད་ད་ང་ཚོ་ཚང་མ་ལ་དེ་འདྲ་རེད་བ་རེད་བྱིངས་གི་ཆ་ནས་ཅིག་ང་ཚོ་ལ་བདག་པོ་ཡོད་ང་ཚོ་ལ་ཕྱི་ལོགས་གི་རྒྱབ་སྐྱོར་ཅིག་ཐོབ་ཡ་ན

དེ་དུས་ཁྱེད་རང་གི་སྒེར་གྱི་ངོས་ནས་ནི་འདི་འདྲའི་དཀའ་ཚེགས་མང་པོ་ཞིག་བརྒྱབ་ཡོང་ན་ཁྱེད་རང་དང་ཐོབ་དགོས་ཨ་འདྲ་བོ་རེད། ད་ནི་ད་ཅིག་བོད་ནང་ན་ཁྱེད་རང་གི་གྲོགས་པོ་མང་པོ་འདི་འདྲའི་ཅིག་བྱས་འདི་ལྟར་ཡོད་རེད་ད་སོ་ཚང་མ་ག་ད་ད་འདི་འདྲའི་ཁྱེད་རང་གི་འདི་བྱས་ན་དགའ་གོ་ཁྱེད་རེད་ཟེར་དེ་ཁོང་ཆོས་ཅིག་སེམས་ཚོར་གཡོ་བས་དང་ནི་མང་བོ་ཟིག་ས་ར་ཡང་འདི་འདྲ་བྱས་ནས་དེ་སྐད་ཆ་མང་བོ་བཤད་སོང་དེ་དང་དེ་མཚུངས་ཀྱི་དུས་དང་གོ་སྐབས་འདི་ནི་ང་ཚོ་ཅིག་བོད་པའི་གནས་སྟངས་ཡིན་ན་རེ་རེ་བོད་ནང་གི་གནས་སྟངས་ཡིན་ན་རེ་གང་ལ་གང་འཚམས་སྐད་ཆ་གང་ལ་གང་འཚམས་ཨ་ར་ཅིག་བརྡ་སྤྲོད་སྤྲད་ཡག་གི་གོ་སྐབས་ར་རག་སོང།

ཅིག་བཅའ་སྡོད་སློབ་གྲྭར་བསྐོང་བ་དང་རྒྱལ་སྤྱིའི་སྒང་ནས་དོ་སྣང་ཤུགས་ཆེན་པོ་བྱེད་ཀྱི་འདུག་བོད་ཀྱི་སྐད་ཡིག་མེད་པ་བཟོ་བ་དང་བོད་མི་རིགས་ཀྱི་ངོ་བོ་དང་རྩ་བརླག་བཏང་འདུག་དེ་འདྲ་ལ་སེམས་ཁྲལ་བྱེད་ཀྱི་འདུག་ད་ཡིན་ན་དེ་ལས་ཀྱང་ད་ཁྱེད་རང་ལ་འབྲེལ་བ་ཞིག་ཡོད་པའི་སྒང་ནས་ངས་དྲི་བ་གཞན་པ་ཅིག་དེ་མར་ཞུས་ཡོང་ན་ཆབ་སྲིད་བཙོན་པ་གི་གནས་སྟངས། དཔེར་ན་ཆབ་སྲིད་བཙོན་པ་མང་པོ་ཅིག་བཙོན་ཁང་ན་བསྡད་ཡོད་པ་རེད། ཨ་ནི་མང་པོ་ཅིག་བཙོན་ཁང་ནས་ལྷོད་ཚར་བ་ཡིན་ནའང་སྤྱི་ཚོགས་ནང་ནས་ཅིག་བསྡད་མ་ཐུབ་པ་དཀའ་ངལ་དེ་འདྲའི་མང་པོ་ཅིག་ཡོང་བསྡད་ཀྱི་འདུག་ད་ཁྱེད་རང་ཆབ་སྲིད་བཙོན་ཟུར་ཅིག་ཡིན་པའི་ཆ་ནས་ཁྱེད་རང་གི་བོད་ནང་ན་ཡོད་པའི་ཆབ་སྲིད་བཙོན་པ་དང་ཡང་ན་བཙོན་པ་ཟུར་པ་དེ་ཚོ་གི་གནས་སྟངས་རྒྱུས་ལོན་ག་འདྲས་བྱས་ཡོད་ཁོ་ཚོ་དཀའ་ངལ་ག་རེ་མཐོང་གི་ཡོད། ད་གཙོ་བོ་ད་རེད་ད་ཁྱེད་རང་བཤད་ནོ་དེ་རེད་ད་ང་ཚོ་ད་འཛམ་བུ་གླིང་གང་དང་གང་ཡིན་ན་ཅིག་ད་རྒྱ་ནག་དང་ད་ར་ཤི་ཡ་འདྲ་བོ་ལྟ་བུ་མ་གཏོགས་ཚེ་མི་ཅིག་ཆབ་སྲིད་ཚེ་ག་རུ་གང་ད་ང་ཚོ་བོད་པ་གི་ཆབ་སྲིད་བཙོན་པ་ཟེར་ན་དངོས་གནས་མྱི་མང་ཅིག་ག་བསགས་པ་མ་རེད་བ་མྱི་ག་ཟིག་ཡོད་མ་རེད་ད་ཁོང་ཚོའི་རང་ད་ནི།

རྗེས་འདེད་བྱེད་ཡ་ཡིན་ན་རེད་གཅིག་དང་ཉེས་ཆད་བྱེད་ན་རེད་ད་ལས་ཀ་གཅིག་གི་བྱེད་མ་ཐུབ་པ་དང་ཨ་ནི་འཚོ་བ་སྐྱེལ་ཡ་སྒང་དཀའ་ངལ་མང་པོ་ཅིག་འཕྲད་ཀི་འདུག་ཟེར་ཁྱེད་རང་གསུངས་སོང་བ་ད་དེ་འདྲའི་བོད་ནང་ན་ད་ལྟ་འཕྲད་དང་འཕྲད་བཞིན་པ་རེད་ད་ཁྱེད་རང་ལ་དཀའ་ངལ་དེ་འཕྲད་ཡོད་རེད་དེ་སྤྱིར་བཏང་ལ་ཅིག་ལྟ་ཞིབ་བྱེད་ཀི་བཤད་ཆོག་གི་ན་དེ་སེམས་ཁམས་ལ་གནོད་པ་བྱས་ནས་མི་དེ་ཚོ་ད་མ་སྐྱིད་པ་བཟོ་ནས་ཅིག་དཀའ་ངལ་མང་པོ་ཞེ་བོ་ཅིག་འཕྲད་ཡོང་གི་རེད་ཟེར་བསམ་གི་ཡོད་རེད་བ་ད་ཁྱེད་རང་གི་གནད་དོན་དེ་ཚོ་ལ་གདོང་ལེན་བྱེད་ཡ་གི་ཉམས་མྱོང་གི་སྒང་ནས

ད་དཔེར་ན་ད་འདི་ཆ་ཡིན་ན་བོད་ནང་ན་བཙོན་ཁང་ན་མང་པོ་ཅིག་ཡོད་རེད་བ། ཉེ་ཆར་ཡིན་ན་འདི་བཙོན་ཁང་ནང་ན་ཡོད་པའི་རྩོམ་པ་པོ་གི་ཉིན་མོ་ཟེར་ནས་ད་རྒྱལ་སྤྱིའི་རྩོམ་པ་པོ་མཐུན་ཚོགས་ཀྱི་ངོས་ནས་འཛམ་གླིང་སྟེང་གི་གཅིག་རྩོམ་པ་པོ་བཙོན་ཁང་ནང་ཡོང་རྒྱུ་མི་བཞི་གློད་གྲོལ་གཏོང་དགོས་ཟེར་ནས་གཅིག་གི་ནང་ན་ནི་ད་ལྟ་བཙོན་ཁང་ནང་ལོ་བཅུ་གི་ཁྲིམས་ཐག་འཁུར་བཞིན་པའི་སྒོ་ཤེས་རབ་ལགས་རེད་ཤག་དེའི་སྒང་ནི་ད་ར་ཤི་ཡ་དང་ཀུའུ་པཱ་མོ་རོ་ཀོ་དེ་འདྲའི་ད་རང་དབང་མེད་པའི་རྒྱལ་ཁབ། ཁག་ཅིག་གི་ནང་རྩོམ་པ་པོ་བཞི་གི་མིང་མཚན་འདོན་བྱས་ནས་ད་རྒྱལ་སྤྱིའི་སྤྱི་ཚོགས་ཀྱི་འདི་ཚོ་ཚང་མ་གློད་གྲོལ་གཏོང་དགོས་ཡ་ལ་ལས་འགུལ་སྤེལ་དགོས་ཀྱི་འདུག་ཟེར་འབོད་སྐུལ་ཅིག་བྱས་ཤག། དེ་ཁྱེད་རང་ག་རེ་དགོངས་ཀྱི་འདུག་ད་ཅིག་ཡོད། རེད་ད་ཤོ་བྱས་ཙང་ང་ཚོ་ངོས་ནས་རྩོམ་པ་མང་བོ་ཟིག་ཡོད་རེད་དེའི་ནང་ནས་དམིགས་བསལ་གྱི་ང་ཚོ་སྒོ་ཤེས་རབ་རྒྱ་མཚོ་འདྲ་ཡིན་ན་ད་ང་ཚོ

འོ་དེ་འདྲའི་ཟིག་སྟེང་ནས་ཡིན་ན་ད་ལྟ་ནའང་བོད་ནང་གི་སློབ་གྲྭ་གི་དེ་ཡིན་ན་དགོན་སྡེ་གི་དེ་ཡིན་ན་ཅིག་སྐྱ་བོ་གི་དེ་ཡིན་ན་ད་འབྲོག་པ་རོང་པ་གང་གི་དེ་ཡིན་ན་ཨ་ཁུ་སྒོ་ཤེས་རབ་རྒྱ་མཚོ་གླེང་ན་གླེང་རིན་ཡོད་ནི། གླེང་མ་ཤེས་ང་ཚོའི་ལྷག་གོ་ནི་དེ་དེ་འདྲའི་མང་པོ་ཞིག་ཨ་ཁུ་ཤེས་རབ་རྒྱ་མཚོ་གི་སྟེང་ནས་ད་རུང་ང་ཚོ་མང་པོ་ཞིག་སྤྱི་ཚོགས་འདིའི་ཐོག་ནས་ཨ་ཁུ་ཤེས་རབ་རྒྱ་མཚོའི་སྟེང་ནས་སྔོག་འདོན་ནས་ཀྱི་གང་མང་བ་ལྷག་འདུག་ནི་རེད། རེད་ད་རྒྱལ་སྤྱིའི་སྒང་ནས་དེ་འདྲའི་འབོད་སྐུལ་བྱེད་ཀྱི་འདུག་ཅི་ཡ་ཡིན་ན་རྒྱ་ནག་གཞུང་གིས་ག་རེ་བསམ་དགོས་ད་རྒྱལ་སྤྱིའི་སྒང་ནས་དངོས་གནས་གི་ཅིག་རྒྱལ་སྤྱིའི་གི་མི་ཚད་ལྡན་ཅིག་ལ་ངོས་འཛིན་བྱས་དེ་ར་ཅིག་མང་གཙོ་དང་གཅིག་རང་རྒྱ་ནག་གཞུང་ལ་ཐད་ཀར་ངོ་རྒོལ་བྱེད་ཡ་གི་མ་རེད་སྤྱིར་བཏང་གི་འགྲོ་བ་མིའི་རིགས་སྤྱིར་བཏང་གི་ཐོབ་ཐང་གཅིག་རང་མང་གཙོ་གཅིག་གི་ཆེད་དུ་ད་སྐད་ཆ་བཤད་ཡོད་ན་མེད་ན། ད་རྒྱ་ནག་གཞུང་གི་ཉེས་འཛུགས་དེ་འདྲས་ཅིག་བྱས་འདུག་ཨང། ལོགས་སུ་ལོགས་སུ། དེ་བྱས་ཏེ་གང་ལྟར་རྒྱལ་སྤྱིའི་སྒང་ནས་ཕར་གནོན་ཤུགས་སྤྲོད་དེ་གང་ཡང་རྒྱ་ནག་གཞུང་གི་མཚམས་མཚམས་ལ་ཚུར་ལ་ཀྱག་ཀྱག་བྱས་ནས་དེ་འདྲའི་སྐད་ཆ་ར་ཡོང་གི་འདུག་ཁྱེད་རང་གིས་བྱས་ན་རྒྱལ་སྤྱིའི་སྒང་ནས་དེ་འདྲའི་ལས་འགུལ་སྤེལ་བ་དང་གནོན་ཤུགས་སྤྲད་ཡ་དེ་གི་ནུས་པ་ག་རེ་ཐོན་གི་འདུག།

བྱུང་སོང་བསམ་བསམ་གི། ད་དེ་འདྲའི་ཉིད་ཅག་གི་སྟེང་ནས་སོང་ན་ད་ཅིག་ད་ཐང་གི་ད་ནི་གང་དུ་འགྲོ་འམ་སོང་ན་ཁྱེར་སོང་ན་ར་ཅིག་ང་ཅིག་བྱས་ད་ང་ཅིག་ཤུགས་བྱས་སོང་ངས་ཅིག་ང་རང་གི་མང་ད་དེ་བསམ་བློ་ཅིག་བཏང་མི་ངོ་ནས་ཡིན་ན་ད་ང་ཚོ་འདི་འདྲའི་གཟིགས་གི་གདང་འཇོག་འགྲོ་བའི་བྱས་ཡོང་ན་ང་ཚོ་རྩ་དོན་དང་འཐབ་རྩོད་དེ་ནི་འཐབ་གྲོགས་དེ་སོགས་ཅིག་ད་ཅིག་མཚམས་མཚོན་ཡོད་ཐབས་གོ་རེ་བ་དེ་ཅི་སྟེ་ད་ང་ཚོ་ཅིག་ད་རྒྱལ་སྤྱིའི་སྟེང་ནས་སོང་ན་ངོ་ནས་དྲན་ནས་ད་ཅིག་རྒྱལ་སྤྱིའི་སྟེང་ནས་ང་ཚོ་ལ་གང་ང་རང་ང་རང་གི།

རེད་ད་མ་གཞི་ནས་ང་གཉིས་ཀྱིས་ཆབ་སྲིད་བཙོན་པ་སྐོར་བཤད་དེ་ཡང་ཆབ་སྲིད་བཙོན་པ་དང་བཙོན་ཟུར་མང་པོ་བོད་ནང་དཀའ་ངལ་འཕྲད་ཀྱི་ཡོད་པ་རེད་ད་དེ་ལས་ཡང་གཞན་ལ་གཅིག་ཁྱེད་རང་གིས་ད་དེང་སང་ཡང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ཡིན་ན་རེད་བོད་ནང་ལ་སྲིད་ཇུས་ལག་བསྟར་བྱེད་བཞིན་པའི་ནང་ནས་གཅིག་དཀའ་ངལ་ཆེ་ཤོས་དང་སེམས་ཁྲལ་ཆེ་ཤོས་ག་རེ་ངོས་འཛིན་བྱེད་ཀྱི་ཡོད། ད་གཙོ་བོ་ང་ཚོ་སྐད་ཡིག་གོ་སྒྲིག་རེད་ད་ང་ཚོ་མི་རིགས་ཞིག་རྩ་མེད་གཏང་དགོས་ན་ཐོག་མར་དེ་སྐད་ཡིག་རྩ་མེད་གཏང་དགོས་ཡོད་དང་མི་རིགས་ཞིག་འཕེལ་རྒྱས་གཏང་དགོས་ན་ཐོག་མར་དེ་སྐད་ཡིག་དེ་འཕེལ་རྒྱས་གཏང་དགོས་ཡོད་དེ་དག་གི་ང་ཚོ་གཙོ་བོ་རེད་བ།

འགོག་ཡ་བྱས་ན་རེད་ཉེན་ཁ་དེ་གདོང་ལེན་བྱས་ཡ་ང་ཚོ་ག་རེ་བྱེད་ཐུབ་ཀྱི་རེད་བོད་ཕྱི་ནང་གི་ཆ་ནས། ད་གཙོ་བོ་ང་ཚོ་དེ་དང་ལ་ད་བོད་ཕྱི་ནང་ད་བོད་ཕྱི་ལོག་ནང་ནས་དུས་ཚོད་རང་ང་ཚོ་རང་རང་གི་རང་གི་སྐད་ཡིག་དེ་ད་དངོས་གནས་རེ་ཞིག་ཨ་པི་ཁ་པར་གཙོ་བྱས་ཏེ་བྱེད་དུ་ག་ཨ་པི་ཁ་པར་དུ་གཙོ་བོ་དུ་འཛིན་རྒྱུ་དེ་ཧ་ལས་པ་གལ་ཆེན་པོ་རེད།

ད་ལན་གྱི་བོད་པའི་སྐབས་དེ་ལ་ང་ཚོ་ཨེ་ཤི་ཡ་རང་དབང་རླུང་འཕྲིན་གྱི་གཉེན་གཅིག་ཡིན་ལ་དཔེར་ན་ཆ་འགྲིག་པ་གམ་གནང་བར་ཐུགས་རྗེ་ཆེ། བཀའ་དྲིན་ཆེ་ལགས་སོ་ཡ་ཡ། ནང་ཐུགས་རྗེ་གནང། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་མ་བསྒྲིལ་བའི་གོང་གོང་དུ་གསན་པའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཁེ་ན་ཌའི་མཛད་འཕྲིན་ཁག་ལེགས་པར་གྲུབ་སྟེ་ཨ་མི་རི་ཀའི་མི་ནི་སོ་ཊའི་ནང་འཚམས་གཟིགས་ཀྱིས་ས་གནས་མང་ཚོགས་དང་གཞོན་སྐྱེས་ཚོར་བཀའ་སློབ་གནང་རྒྱུའི་མཛད་འཆར་ཁག་ཅིག་ཡོད་འདུག། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་གཏུག་ཚོགས་ཆུང་ནས། རྒྱ་གར་གྱི་ཨུ་ཏར་ཁནྡའི་མངའ་སྡེའི་དྲུང་ཆེ་ཆེན་མོ་མཇལ་འཕྲད་གནང་བ་སོགས་ལས་དོན་ཁག་ལེགས་གྲུབ་བྱུང་བཞག། དབུས་བོད་མིའི་སྒྲིག་འཛུགས་ཀྱི་ཁྲིམས་ཞིབ་པ་ཆེ་བ་ཟུར་པ་དང་བཀའ་བློན་ཟུར་པ་ཕུན་རབ་བློ་བཟང་དར་རྒྱས་ལགས་ཟླ་བ་འདིའི་ཚེས་ཉེར་གསུམ་ཉིན་དགོངས་པ་རྫོགས་པའི་ཡིད་སྐྱོའི་གནས་ཚུལ་ཐོན་འདུག། རྒྱ་ནག་གི་ནང་ཕྲུ་གུར་གློ་ཚད་དབུགས་ལམ་གྱི་ནད་རིགས་ཚབས་ཆེན་ཞིག་ཁྱབ་གདལ་དུ་འགྲོ་བཞིན་པར་སོང། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་རྒྱ་ནག་ལ་ནད་རིགས་གསར་པ་འདིས་རྐྱེན་པས་སྨན་ཁང་ནང་ནད་པས་ཁེངས་ནས་བསྡད་ཡོད་པའི་གནས་ཚུལ་འདིའི་ཐད་དྲི་རྩད་བྱས་པར་རྒྱ་ནག་གིས་གནས་ཚུལ་མང་ཙམ་མཁོ་སྤྲོད་བྱས་བཞག། ཡང་གསར་འགྱུར་གཞན་ཞིག་ལ་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་ནང་བོད་རང་བཙན་སློབ་ཕྲུག་ཚོགས་པའི་ཡན་ལག་གཉིས་གསར་འཛུགས་གནང་ཡོད་པའི་གནས་ཚུལ་འདུག། ཐའེ་ཝན་གྱི་ཕྱོགས་འགལ་གོ་མིན་ཏང་ཚོགས་པ་དང་ཆབ་སྲིད་ཚོགས་པ་ཆུང་ངུ་ཐའེ་ཝན་མི་དམངས་ཚོགས་པ་ཞེས་པ་གཉིས་ཐུན་མོང་གི་ཐོག་ནས། རིང་མིན་སླེབས་ལ་ཉེ་བའི་སྲིད་འཛིན་གྱི་འོས་བསྡུའི་འགྲན་བསྡུར་མཉམ་དུ་བྱ་རྒྱུར་མོས་མཐུན་བྱུང་ཡང། ཚོགས་པའི་སྲིད་འཛིན་གྱི་འོས་མི་གཏན་འབེབས་བྱ་ཕྱོགས་ཀྱི་ཐད་ད་ལྟའང་མོས་མཐུན་མ་བྱུང་བར་གནས་ཡོད་པའི་གནས་ཚུལ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན། ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་རིག་འཛིན་ཆོས་སྒྲོན་ཡིན།